འདི་ལམ་ཀ་འདི་བོད་སྤྱིར་བཏང་བྱས་ནི་བོད་པའི་ངོ་བོ་བོད་པའི་གི་འཐབ་རྩོད་བོད་པའི་གི་རིག་གཞུང་དང་འདི་ཚོ་སྲུང་སྐྱོབ་བྱེད་ཤེས་ཀྱི་བསམ་བློ་བཏང་ན་འདི་སྒོར་གཞས་ཟེར་ཡ་དེ་ཞབས་བྲོ་གཅིག་པོ་སྒོར་གཞས་འདི་དཔེ་མི་སྲིད་ད་ལྟ་དཔེ་གནད་འགག་ཆེན་པོ་ཆགས་འདུག་ག་རེ་ཟེར་ན་དམིགས་བསལ་གྱི་བཙན་བྱོལ་ལ་བོད་པ་ལོ་ཆུང་ཆུང་དེ་ཚོ་བོད་པ་གི་ངོ་བོ་ལ་དོ་སྣང་སླེབས་ཡ་དང།

ཀཐ་མན་ཌུ་བའུ་དྷ་ལ་སྐྱེས་པ་རེད་ཡིན་ནའི་བལ་ཡུལ་ནས་ཕལ་ཆེར་ལོ་ལྔ་དྲུག་ནས་ང་ཐོན་རེད་ཨ་ནི་དེ་དེ་དུས་སུད་སི་ལ་ལོ་གཅིག་མ་ཟིན་ཙམ་ནང་མི་མཉམ་དུ་བསྡད་རེད་དེ་ནས་འདིའི་རྗེས་ལ་ནིའུ་ཡོག་ལ་ཡང་ལོ་གཅིག་མ་ཟིན་ཙམ་བསྡད་རེད་དེ་ནས་ཐ་མ་དེ་འདིར་ལ་ཏོ་རོན་ཏོ་ལ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ nineteen ninety nine ལ་འདིར་ལ་སླེབས་ཡོད་ད་ཆུང་ཆུང་རེད་དེ་དུས་ང་དཔེ་ལོ་ཆུང་ཆུང་རེད་ཨ་ནི་སྤྱིར་བཏང་ནས་ད་ང་ལ

སྤྱིར་བཏང་ནི་ང་དང་ངའི་ཚེ་རོགས་བཀྲ་ཤིས་ང་གཉིས་གཉིས་ལོ་བཅུ་གཉིས་ཙམ་དགའ་པོ་བྱས་དང་ཆུང་དུས་ནས་དགའ་པོ་བྱས་ཨ་ནི་ད་ཆང་ས་བརྒྱབ་འདུག་བ་ལ་ད་དེང་སང་མི་མང་པོས་ང་ལ་དྲིས་ཀྱི་འདུག་ར་ད་ཆང་ས་བརྒྱབ་ནས་ག་འདྲ་འདུག་འདྲ་བ་ཡོད་ཅིག་མ་འདྲ་བ་འདུག་ཡ་འདྲ་ང་ཚོ་ནམ་རྒྱུན་སོ་སོ་སྐྱེས་སྐར་ལ་ད་ང་དེ་རིང་ལོ་ཉི་ཤུ་ཡིན་ན་སང་ཉིན་ལོ་ཉི་ཤུ་རྩ་གཅིག་ཟིན་དུས་ལ་མིས་དྲིས་འདུག་ད་ག་འདྲ་འདུག་ལོ་ཉི་ཤུ་རྩ་གཅིག་ཡིན་ན

ཨ་ལ་རེད། ང་ཚོ་བོད་པ་ཡིན་དུས་ལ་དབྱིན་ཇི་ནང་ལ it's a small world དེ་དཔེ་ང་ཚོ་ལ་དཔེ་འབྲེལ་བ་ཤུགས་ཆེན་པོ་འདུག་བོད་པ་སྤྱི་ཚོགས་སྤྱིར་བཏང་ནི་ང་ཚོ་བཙན་བྱོལ་ནང་ལ་བོད་པ་བརྒྱ་ཆ་བརྒྱ་ཆ་བོད་པ་བརྒྱ་ཆ་བརྒྱ་ནས་བོད་པ་བརྒྱ་ཆ་གཉིས་གསུམ་མ་ཞིག་མི་འདུག་བཙན་བྱོལ་ལ་བོད་པ་མང་ཆེ་བོད་ནང་ལོགས་ཡོད་ར་ཨ་ནི་བཙན་བྱོལ་ལ་འབྲེལ་བ་ཚང་མ་ཅིག་ཆགས་འགྲོ་གི་འདུག།

དེའི་ནང་ལ་ང་ཚོ་གྲོས་བསྡུར་བྱས་ནས་ད་དམིགས་བསལ་གྱིས་སྒོར་གཞས་ཟེར་མཁན་འདི་ད་ལྟ་ལོ་གཞོན་པ་ཚོ་ལ་དམིགས་བསལ་གྱིས་བཙན་བྱོལ་ལ་འཚར་ལོངས་བྱེད་མཁན་ཕྱི་རྒྱལ་ལ་འཚར་ལོངས་བྱེད་མཁན་མང་པོ་ཅིག་ལ་ཟམ་པ་ཅིག་ཆགས་བསྡད་ཡོད་རེད་ལ་ད་ང་ཚོ་འདིའི་སྐོར་ལ་སྐད་ཆ་ཤུགས་ཆེན་པོ་ཅིག་སླེབས་ད་འོ་དེ་སྐད་ཆ་བཤད་དགོས་ཡ་རྒྱུ་མཚོན་གཅིག་དེ་ང་རང་སྒེར་གྱི་ཉམས་མྱོང་ད་ག་རང་ཡིན་ང་སྤྱིར་བཏང་ནི་ཆུང་ཆུང་ནས་བྱས་གཟའ་ཉི་མ་འཛིན་གྲྭ་ད་ལྟ་ནང་ཆོས་འཛིན་གྲྭ་ཨ་ནི་བོད་ཡིག་འཛིན་གྲྭ་ཨ་ནི་ཟློས་གར་ད་དེ་ཚོ་གསུམ་ནས་ང་དམིགས་བསལ་གྱིས་ཟློས་གར་ལ

དེ་ནས་ད་བོད་ནང་ལོགས་ལ་པེ་ཅིང་ཨོ་ལིམ་པིག་སི་ཀྱི་མི་མང་གྱེན་ལངས་ཤུགས་ཆེན་པོ་ཅིག་ཆགས་སོང་ཨ་དེ་དུས་ད་ལོ་མང་པོ་རྗེས་ལ་ཐེངས་དང་པོ་དམིགས་བསལ་གྱི་ནུབ་ཕྱོགས་ལ་ད་ཕྱི་རྒྱལ་ལ་གསར་འགོད་གསར་འགོད་ལ་བོད་པ་གི་བོད་དོན་གྱི་ད་འཐབ་རྩོད་སྐོར་ལ་ཅིག་ཤུགས་ཆེན་པོ་ཅིག་སླེབས་བསྡད་འདུག་ང་དེ་ལ་རང་བཞིན་མེད་པ་དཔེ་དབྱིན་ཇི་ནང་ལ curiosity ལབ་ཡོད་ར་དེ་ཨོ་དེ་ག་རེ་ཡིན་ན་ང་དེ་ལ་ཞེ་དྲག་ཆབ་སྲིད་བོད་པ་གི་ཆབ་སྲིད་སྐོར་ལ་གསུམ་བཅུའི་དུས་དྲན་འགྲོ་གི་ཡོད་དེ་ནས་འདི་ལས་ལྷག་པ་ཞེ་དྲག་ཞེ་དྲག་དོ་སྣང་བྱུང་མ་མྱོང་འདྲ་བོ་བསམ་ནི། འདི་ལ་གཅིག་དམིགས་བསལ་གྱིས་བོད་རང་བཙན་སློབ་ཕྲུག་ཚོགས་པ་དཔེར་ཆ་བཞག་ན་ཁོང་ཚོ་གི་ད་དཔེ་ག་རེ་ལབ་པ་ལས་འགུལ་ཤུགས་ཆེན་པོ་ཧ་ལས་པའི་ཤུགས་ཆེན་པོ་ཡག་པོ་སྤེལ་ཡོད་ར་འདི་ནང་ལ་དམིགས་བསལ་གྱིས་བོད་པའི་བུ་མོ་ལོ་ཆུང་ཆུང་མང་པོ་ཅིག་འཛུལ་ཞུགས་བྱས་ནས

བོད་དོན་གྱི་བོད་པ་གི་འཐབ་རྩོད་རང་ལ་ལས་ཀ་བྱས་ར་ཏི་ང་དཔེ་ག་ལབ་ད་ཡམ་ཆེན་པོ་འགྲོ་ཐུབ་གི་འདུག་སོ་སོ་ཆེད་ལས་ལས་ཀ་ཆེད་ལས་རང་ལས་ཀ་རང་བྱེད་ཀྱི་གོ་སྐབས་ཅིག་བོད་དོན་སྐོར་ལ་བོད་པ་འཐབ་རྩོད་ལ་ད་དཔེར་ཆ་བཞག་ན་རྒྱ་གར་རྡ་རམ་ས་ལ་དེ་འདྲ་གོ་སྐབས་མང་པོ་འདུག་ཕྱི་རྒྱལ་ལ་ཞེ་དྲགས་ཡོད་མ་རེད་དཔེ་དཀོན་པོ་རེད་དམིགས་བསལ་གྱི་ལོ་གཞོན་གཞོན་ལ་ར་ངས་སྤྱི་བཏང་ནས་སྔོན་མ་ནས་ལབ་ཡོད་དེ་འདྲ་ང་ཚོ་སྒོར་གཞས་ལ་འབྲེལ་བ་འདུག་ཨ་ནི་བོད་རང་བཙན་སློབ་ཕྲུག་ཚོགས་པ་ལ་འབྲེལ་བ་གཅིག་པ་རེད་ར་སྤྱི་བཏང་ནས་གཞོན་གཞོན། གཞོན་སྐྱེས་འདི་ཚོ་ལ་གོ་སྐབས་ཅིག་བྱུང་བ་ཡིན་ན་ལམ་སྟོན་བྱེད་མཁན་ཡག་པོ་ཅིག་ཡོད་པ་ཡིན་ན། དཔེ་དཔེ་མང་པོ་བྱེད་ཐུབ་པ་རེད་བསམ་གྱི་འདུག་ད། མཚམས་མཚམས་ང་ཚོ་རྒན་པ་ཚོ་གི་བསམ་བློ་བཏང་སྟངས་ཡིན་ན་རེད་ཡང་མིན་ན་མི་ཏིས་ཅིག་བསམ་བློ་ཏིས་བུ་ཚོ་དོག་པོ་བསམ་བློ་བཏང་སྟངས་ཅིག་དེ། ལོ་ཆུང་ཆུང་སྤུ་གུ་འདི་ཚོ་གང་ཧ་གོ་མ་རེད། སྤུ་གུ་རེད་འདྲ་བོ་ཅིག་ཡོད་བསམ་བློ་བཏང་སྟངས ageism ལབ་དགོས་རེད་ད། འོ་དེ་ངེད་ཀྱིས་ཏིས་ཅིག།

སྐབས་གོང་མའི་སྲིད་སྐྱོང་ཡིན་ནའི་རེད་ད་ལྟའི་སྲིད་སྐྱོང་གཉིས་ཆ་གིས་གཞོན་སྐྱེས་ལ་བསམ་བློ་གཏོང་སྟངས་གཅིག་པ་རེད་འདུག་ཨ། དེ་དུས་ང་ཚོ་ཨ་ག་རེ་བྱུང་སོང་ལབ་ན་གཞོན་སྐྱེས་མང་པོ་ཅིག་ཅིག་བྱེད་དགོས་བསམ། ད་ཅིག་ག་འདྲས་བྱེད་དགོས་རེད་ཨ་ནི། ག་པར་བྱེད་དགོས་རེད་དེ་འདྲས་མང་པོ་ཅིག་ཧ་མ་གོ་མཁན་མང་པོ་འདུག་ཨ་དེ་ནང་ལོགས་ལ། ང་ཚོ་ཕ་ཡལ་ཅིག་འཛོམས་དུས། མང་པོ་ཅིག་ཁོ་རང་ཚོ་ས་གནས་ནས་ཡིན་པ་ཞིག་ནི་ཧ་གོ་གི་ད། ཨ་ཁོ་ཚོ་མཉམ་དུ་ལས་ཀ་བྱེད་རོགས་དང། ཨ་ཅིག་ནང་ལོགས་འཛུལ་ཚར་ན་ཨ་ནི།

སྤུ་གུ་ཚོ་ལ་ཕྱུ་པ་གོན་ལ་ནི་ཨུ་ཚུགས་རྒྱབ་དགོས་ཡ་འདྲེ་གི་ནང་མི་འདྲེ་གི་རོ་ད་དེང་སང་ཕྱུ་པ་ཉོས་ད་ལ་ནི་ཅིག་ཕྱུ་པ་ལ་དམིགས་བསལ་དང་དོད་སླེབས་ཡ་འདྲ་བོ་དང་ད་དེ་ཚོ་ག་ལེ་ག་ལེ་ང་ཚོ་གོམ་པ་སྤོས་དགོས་རེད་ཕྱུ་པ་ལ་ཡིན་ནའི་རིག་གཞུང་ཨ་ནི་ག་ལེ་ག་ལེ་ད་ང་ཚོ་ད་བོད་རིགས་ཀྱི་ང་ད་ང་ཚོ་སྒོར་གཞས་ལབ་དུས་ང་ཚོ་གཞས་འཁྲབ་པ་དང་དེ་གཅིག་པོ་མིན་པ་བྱས་རོ་ད་དེ་ང་ཚོའི་གི་གཟུགས་པོའི་འཕྲོད་བསྟེན་ཡིན་ནའི་རེད་སེམས་ཀྱི་འཕྲོད་བསྟེན་ཡིན་ནའི་རེད་ཨ་དེ་འདྲ་མང་པོ་ཅིག་ལ་ད།

ད་ལྟ་སྒོར་གཞས་ཀྱི་ཆེད་ནས་སྒོར་གཞས་དང་ཁྱོད་ཚོ་ད་ང་ཚོ་ལྷག་དཀར་ང་ཚོ་དེ Toronto ལ་གཞོན་སྐྱེས་ཁ་ཤས་ཤིག་ད་སྒོར་གཞས་ནང་ཚོགས་ཞུགས་བྱས་དེ་ངས་ནུ་ཡོད་རེད་ཨ་ནི་བོད་རང་བཙན་སློབ་ཕྲུག་ཚོགས་པ་གི་ཚོགས་མི་དང་དེ་ཚོ་ལ་ལ་ཡིན་ས་རེད་མོ་ད་ལྟ་བར་དུ་ད་ལོ་ངའི་བུ་མོ་བུ་མོ་གཉིས་ཀ་བུ་མོ་གཅིག་དེ་ལོ་བརྒྱད་རེད་བུ་མོ་གཅིག་དེ་ལོ་བཅུ་བཞི་རེད་ལབ་གཉིས་ཀ་བོད་སྐད་ཡོད་མ་རེད་ལབ་བོད་སྐད་ཚིག་ཁ་ཤས་གོ་གི་རེད་ལབ་ང་ནང་མི་ཁ་རྩོད་རྒྱབ་པའི་ཐབས་ཤེས་བྱེད་ན་ད།

སྡིངས་ཆ་ཆེ་རུ་ཆེ་རུ་རྒྱ་ཆེ་རྒྱ་ཆེ་གི་སྡིངས་ཆ་ཆེ་རུ་ཆེ་རུ་སླེབས་ད་ལྟ་བོད་ནང་ལོགས་ལ་ག་རེ་རེད་བཅའ་སྡོད་སློབ་གྲྭ་ལབ་ཡོད་དོ་ད boarding school རྒྱ་མི་གཞུང་གིས་བོད་པ་སྤུ་གུ་དེ་ཚོ་འབྲོག་པ་དང་སོ་སོ་ནང་མི་ནས་ཁ་བྲལ་ནས་ཚུར་ལེན་བྱས་སློབ་གྲྭ་འདི་ལ་བཏང་ཨ་ནི་སློབ་གྲྭ་འདི་ལ་སོ་སོ་བོད་པ་གི་ངོ་བོ་དེ་པུ་ར་མེད་པ་བཟོས་དེ་ང་ཚོ་ད་ལྟ་ས་གནས Canada ལ་བྱུང་རྒྱུ་ནང་བཞིན་དེ་ལ residential school དེ་གི་ཡུལ་མི་ཡོད་རོ

དམིགས་བསལ་གྱི་བཙན་བྱོལ་ལ་བོད་པ་ལོ་ཆུང་ཆུང་དེ་ཚོ་བོད་པ་གི་ངོ་བོ་ལ་དོ་སྣང་སླེབས་ཡ་དང། སྤྱི་ཚོགས་ནང་ལ་ཏིས་ཅིག་དོན་ཡ་ཅིག་ག་ལབ་དགོས་རེད་ད་སོ་སོ་བོད་པ་ཡིན་བསམ་ནས་འགན་འདྲ་བོ་ཅིག་སླེབས་ཡོད་རེད་བ་འོ་དེ་ངས་དཔེ་གོ་སྐབས་ཡག་པོ་ཅིག་མཐོང་གི་འདུག་སོ་འོ་དེ་ལྟར་ད་ལྟ་ང་ཚོ་དེ་སྐོར་ལ་གྲོས་བསྡུར་མང་པོ་བྱས་བསྡད་ཡོད་རེད་ད་ལྟ་ང་གཉིས་ཉལ་ཏེ་སྐད་ཆ་ཡང་སེ་ཡང་སེ་གླེང་ཡོད་དོ་ད་ལྟ་གོ་སྐབས་དེ་ག་འདྲས་སེ་འཇུ་དགོས་འདུག་ལབ། སྒོར་གཞས་ཅིག་འོ་མེད་པ་ཅིག་མང་པོ་ཅིག།

ག་ལ་བར་ད་ཁོ་ཚོ་གི་སྒོར་གཞས་འཁྲབ་སྟངས་འགོ་ཁྲིད་བྱེད་སྟངས་ཨ་ནི་དམིགས་བསལ་གྱི་ད་ང་ཚོ Toronto ལ་མ་འདྲ་བ་ཁོ་ཚོ་ཕོ་གསར་མང་པོ་འདུག་ང་ཚོ་སྤྱི་ཚོགས་ནང་ལ་ད་སྤྱིར་བཏང་ནི་ད་སྤྱི་ཚོགས་ས་གནས་རེ་རེ་རེ་ལ་ཡང་ཉམས་མྱོང་ཁ་ཁ་ཡོད་རེད་མི་རེ་རེ་སྒེར་ཁ་ཁ་རེད་ངས་ངས་ཀྱི་རྟག་པར་ལབ་ཡོད་ང་རང་ད་ལྟ་བཤད་རྒྱུ་གང་ལ་བཤད་རྒྱུ་ནི་ཚང་མ་ང་རང་སྒེར་གྱི་བསམ་ཚུལ་ཡིན་གཅིག་ངས་ཀྱི་ལབ་རྒྱུ་དེ་བརྒྱ་ཆ་བརྒྱ

སོ་སོ་བོད་པ་ཡིན་བསམ་ནས་དཔེ་བསོད་བདེ་ཆེན་པོ་རེད་བསམ་གྱི་འདུག་དཀའ་ངལ་མང་པོ་འཕྲད་ཡོད་རེད་ཡིན་ནའི་འདི་ནང་བཞིན་གོ་སྐབས་མང་པོ་བྱུང་ཡོད་རེད་ཨཱནི། འོ། འདི་སེམས་པ་ནང་ལ་འཁྱེར་བྱས། ཅིག་ང་རང་སྤྱི་ཚོགས་ནང་ལ་འགན་ཤུགས་ཆེན་པོ་ཞིག་ཡོད་རེད་བསམ་གྱི་འདུག་གཞོན་སྐྱེས་མཉམ་དུ་འབྲེལ་བ་བྱས་ཨཱནི། ང་རང་ད་ནང་མི་གི་ནང་མི་མཉམ་དུ་འགན་བྱས་སོ་སོ་གི་ད་ཁ་ལོག་རེད། འདི་བོད་པ་ཡིན་པ་ཙམ་གྱིས་བོད་པ་གི་སྤྱི་ཚོགས་ནང་ལོག་ལ་ག་འདྲ་ཞིག་ནས་འགན་འཁྱེར་དགོས་འདུག་ལབ་ཅིག་ཡོད་རེད་བ་འོ་འདི།

ཡར་གནམ་ལ་འཕུར་བསྡད་རྒྱུ་ཨ་ནི་ང་དང་ངའི་ངོ་ཤེས་པ་ཚང་མ་བོད་རང་བཙན་སློབ་ཕྲུག་ཚོགས་པ་བརྒྱུད་ནས་ང་ངོ་ཤེས་པ་དཔེ་མང་པོ་ཡོད་ཁོང་ཚོ་སྔོན་མ་མཉམ་དུ་ལས་འགུལ་མཉམ་དུ་སྤེལ་ཨ་ནི་རང་བཞིན་མེད་པ་ཅིག་འཆམ་པོ་ཅིག་ཆགས་ཀྱི་འདུག་ངའི་མིག་ཡུལ་ནང་ལ་ཁོང་ཚོ་ཚང་མ་གྱི་གདོང་པ་མཐོང་གི་འདུག་མཉམ་དུ་སྒོར་གཞས་འཁྲབ་བསྡད་ཡོད་ཚང་མ་སྒོར་གཞས་ཡག་པོ་འཁྲབ་མ་ཤེས་ནས་ཨོ་དེ་ལས་དེ་ནི action camp ཅིག་ཨོ action camp ཅིག་བྱེད་འདུག་ན་ད་དེ་འདྲ་པོ་ཅིག་མིན། རེད་ཁ་རྩང། དེ་འདྲ།

ག་རེ་བྱེད་ཡོད་དེ་ཀུན་སློང་དེ་ད་རུང་ཁྱེར་ནས་འགྲོ་དགོས་ར་ནི་ལོ་ཆུང་ཆུང་མང་པོ་ཅིག་ལ་སེམས་ཤུགས་འཕར་གྱི་རེད་པ་ང་རང་ཡང་ཅིག་འདུག་ས་ཆ་དེ་ཡོད་ར་ཨ་ནི་ངས thank you ཅིག་ལབ་ཡིན་ཨ་ནི་ང་ཚོ་བསྡད་ཡང་ས་གནས་དེ་ལ་སྐྱེས་རྒྱུ་ཚང་རྒྱུ་ལྷ་མོ་ཚོ་ད་ལྷ་མོ་ཚོ་ངུ་ཉི་ཏིས་འདྲ་བོ་ག་རེ་ཡོད་ལབ་ན་ཁོ་རང་ཁོ་རང་དེ་ལ་བེད་སྐྱེས་རྒྱུ་རེད་ད་དེ་ད་ད Toronto ལ་སྐྱེས་རྒྱུ་མ་རེད Belleville Belleville ལབ་ན་ཏིས Toronto ཆུ་ཚོད་གཅིག་ད་ཆ་ག་སོ་ལང་ག་རེད་ཨ་ནི་སྔོན་མ་གཅིག་སྟོང་དགུ་བརྒྱ་དྲུག་ཅུ་བདུན་ཅུ་ལོ་ལ

ད་འཁྲབ་པའི་འགོ་བཙུགས་དུས་ལ་རང་བཞིན་མེད་པ་སོ་སོ་ནང་མི་ཡིན་ན་རེད་སྒེར་གྱི་ཡིན་ན་རེད་ད་མི་ཚེ་ནང་ལ་དཀའ་ངལ་ག་རེ་ཡོད་མེད་ཚང་མ་དྲན་པ་བརྗེད་འདུག་འདི་ཆུ་ཚོད་རིང་ག་ལ་ཆུ་ཚོད་གསུམ་འཁྲབ་པ་ཡིན་ན་ང་ཚོ་ཆུ་ཚོད་དྲུག་པ་ནས་དགུ་པ་བར་འཁྲབ་པ་རེད་འདི་ཆུ་ཚོད་གསུམ་རིང་ག་ལ་གཞས་གཅིག་པུ་ལ་ད་དངོས་གནས་སེམས་གཏིང་ནས་བདེ་སྐྱིད་ལབ་དགོས་རེད་ད་དཔེ་འཚོ་བ་སྐྱིད་པོ་དཔེ་ལྷོད་ལྷོད་སེམས་པ་སེམས་པ་ཡང་རུ་འགྲོ་གི་སོ་སོ་དཔུང་པ་དེ་ཚོ་ཡང་རུ་འགྲོ་གི་གཟུགས་པོ་ཚང་མ་ཡང་རུ་འགྲོ་གི་ནང་བཞིན་ཚོར་གི་འདུག

ལྷག་དཀར་གྱི་ཆེད་ནི་ད་མི་ཚང་མ། དེ་གཅིག་ཡག་པོ་ག་རེ་རེད་ང་ལ་མ་སྨྲ་བོ་གཅིག་ན་བུ་སོག་པོ་ཡོད་མ་རེད། དེ་ལ་གཅིག་ན་ཉིན་གང་འགྲོ་ར་དེ་པེ་ཁ་ལ་འགྲོ་བསམ་ན་པེ་ལྕགས་སྲིན་པོ་རེད་ཁོ་དུང་ཡོད་ན་ཕ་ཁོ་དུང་བ་ཅན་དེ་ཡ་ཡོད་ར་ཐེབས་ཀྱི་འོ་ཁེ་འདི་བྱས་ད་ཁོ་དུང་འདི་འདི་ཅིག་ཡ་དེ་ར་རི་མོ་རི་མོ་འདོག།

མི་མང་པོ་གཅིག་གིས་ཁམས་ཆས་འདི་ཡང་བུ་མོ་སྟེ། སྐམ་པོ་མ་ཞིག་གོན་ཡོད་མ་རེད་བསམ་མཁན་མང་པོ་འདུག་ང་ལ་མང་པོ་ལབ་མྱོང་ར། ཕ་ཡུལ་གྱི་བོད་ལ་ཡིན་ན་ད་མི་གཟུགས་པོ་འདྲ་མི་འདྲ་ཡོད་ར་ཚང་མ་སྐམ་པོ་མ་རེད། ནི། མང་པོ་གཅིག་གིས་ཁམས་ཆས་གཅིག་འདང་ཞིང་མི་འདུག་ཁ་ཡོད་མ་རེད་གོན་གོན་མྱོང་ཡོད་མ་རེད་གོན་དགོས་མ་རེད་ནམ་རྒྱུན། དེ་སེ་ང་ཞེ་པོ་མེད་ད་ང་བཅས་མཐོང་མི་འདུག། ཞེ་པོ་སྐྱེ་མ་རེད།